སྔོན་བྱུང་བ་རྒྱལ་པོ་ཞིག་གིས། བློན་པོར་འོས་པའི་སྐྱེས་བུ་བརྟགས་པའི་ཚེ། ཁྱེའུ་སྨན་ཆེན་པོ་ཞེས་བྱ་བ་ཞིག་ཡོད་པ་ལ་དྲེའུ་ཞིག་གསོ་བར་བཅོལ་ཏེ། དེ་ནས་དུས་རིང་པོ་ནས་གཞན་ཞིག་དེ་རྐུ་རུ་བཏང་སྟེ། དེས་དེ་ཐོབ་པ་དང། རྒྱལ་པོ་ཉིད་དེར་བྱོན་ཏེ་དེ་ལ་དྲེའུ་བླངས་པ་ན། གཞོན་ནུ་དེ་རང་གི་ཕ་ལ་ཞོན་ནས་རྡེག་འཚོག་བྱེད་ཅིང་འདུག་གོ། དེ་ལ་རྒྱལ་པོས་ཁྱོད་འདི་ལྟར་ཅི་བྱེད་བྱས་པས། བདག་ཕ་འདི་འདུལ་བ་ཡིན་ནོ་ཅེའོ། རྒྱལ་པོས་སྨྲས་པ། ཀྭ་ཡེ་འཇིག་རྟེན་ན་བཀུར་བར་བྱ་བ་ནི་བླ་མ་དཀོན་མཆོག་དང་རང་གི་ཕ་མ་ཡིན། ཁྱོད་ཀྱི་སྤྱོད་པ་དེ་ལྟ་བུ་དོར་ཅིག། དེ་ན་རེ། རྒྱལ་པོ་འདི་སྐད་མ་གསུང་བཀུར་བར་བྱ་བ་ནི་བུ་ཡིན་གྱི་ཕ་མ་ཅི་སྟེ་ཡིན། དེ་ལ་རྒྱལ་པོས་ཕ་མ་དྲིན་ཆེ་བ་ལ་སོགས་པའི་རྒྱུ་མཚན་དང་བཅས་པའི་ལན་བཏབ་པས་ཁྱེའུ་ན་རེ། རྒྱལ་པོ། དེ་ལྟ་ན་བདག་ཁོ་ནའི་ཕ་བཟང་ངམ། བདག་མ་ཡིན་པའི་ཕ་བཟང་བ་ཡིན། རྒྱལ་པོ་ན་རེ། འཇིག་རྟེན་གང་ཞིག་ཕ་མ་ཡིན་པ་དེ་ཐམས་ཅད་བུ་བས་བཟང་བར་བྱ་དགོས་སོ། ཁྱེའུ་དེས་དེ་ལྟ་ན། དྲེའུའི་ཕ་འདི་ལགས་པས་མིའི་བདག་པོ་འདི་སྣོམས་ཤིག་ཅེས་ཏེ། བོང་བུ་གཅིག་ཡོད་པ་རྒྱལ་པོ་ལ་གཏད་པས། ཁྱེའུ་དེའི་རིག་པ་ལ་མགུ་སྟེ་བློན་པོ་ལ་བསྐོས་པ་ཡིན་ནོ།